ལས་རིམ་ནས་གསན་ཞུ་གི་ཡིན་པ་རེད། མི་མང་རྣམ་པ་ཚོ། འདི་ཨ་ས་གའི་བ་ནི་ལས་རིམ་ཉིད་ཁྱེད་རང་ཚོ་ལ་ཨ་ས་སྟེར་མཁན་གྱི་ལས་རིམ་དྲང་པོ་གྱི་འགྲོ་སྟངས་དང།

ཚེ་འདི་ལ་རང་ཁོ་ཤི་དམྱལ་བ་ལི་ལི་སྐྱོ་འགྲོ་བ་ཡོད་པ་རེད་མི་མང་པོ་ཞིག་ཆང་ཨ་རག་འཐུང་གི་ཡོད་པ་རེད་དེ་ནས་ཙུ་ར་དང་ཐ་མག་དང་དེ་འདྲ་བ་འདྲ་བའི་བཙོག་པ་མང་པོ་ཞིག་འོ་དི་བུ་གོ་དེ་དེ་འོ་རང་གི་བསམ་བློ་མང་པོ་བཏང་ན་དེ་དེ་ཤི་དམྱལ་བ་ཡིན་པ་རེད། ཤི་དམྱལ་བ་ལ་དེ་ཡོ་དེ་འགྲོ་བ་ཡོད་པ་རེད། འོ་མི་ད་ནམ་བྱས་ན་སངས་རྒྱས་ཞིང་ཁམས་ལ་ནམ་མ་ནམ་ཡང་ང་འགྲོ་མི་ཁུ་འུན་ཡོད་དོ་ཞེས། ཚེ་ལོ་ལྔ་བརྒྱ་དེ་ལ་ཁོ་ལ་འོ་ནང་ལ་སྡོད་དགོས་ཀྱི་ཡོད་པ་རེད། དེ་ནས་ཚེ་འདི་ག་ཚེ་ཧ་ལོགས་ཀྱི་འགྲོ་སྟངས་དེ་ཚེ་འདི་ལ་རང་ཡོད་པ་རེད། ཚེ་འདི་ལ་རང་ལས་ཀ་ཡག་པོ་བྱས་ཏེ་འགྲོ་ཁུ་ན་དེ་ནས་འོ་མི་དེ་སངས་རྒྱས་ཞིང་ཁམས་ལ་སླེབ་འོང། དེ་ནས་འོ་རང་ད་ལྟ་འདི་གའི་ཡབ་ཡེ་ཤུ་གི་དོན་ལ་ཡབ་ཡེ་ཤུ་གི་ཚུལ་ཁྲིམས་ལ་ཡབ་ཡེ་ཤུ་གི་ལས་ཀ་ལ་ཕེབས་གནང་ན་འདི་ལ་འདི་སངས་རྒྱས་ཞིང་ཁམས་ཀྱི་འགྲོ་སྟངས་ཡོད་པ་རེད་ཁོ་ལ་ལས་ཁུ་ན་འདི་ནང་ལ་ཙུ་ར་བི་རི་འཐུང་མི་ཆོག་ཡོད་དོ་ཞེས་ཆང་ཨ་རག་འཐུང་མི་ཆོག་ཡོད་དོ་ཞེས། རན་ཌི་བ་ཇི་བྱས་མི་ཆོག་ཡོད་དོ་ཞེས་ཕ་ཏ་རྫུན་རྒྱབ་མི་ཆོག་ཡོད་དོ་ཞེས་ལས་ཀ་བཙོག་པ་ཅི་ཐམས་ཅད་བྱས་མི་ཆོག་ཡོད་དོ་ཞེས་དེ་བྱས་ན་དེ་ནས་དཀོན་མཆོག་གི་བཀའ་བཙོག་པ་གནང་གི་ཡོད་སྨྲས་ཏེ་དཀོན་མཆོག་གི་བའི་བལ་ནང་ལ་གསུངས་ཏེ་ཡོད་དེ་བའི་བལ་ནང་ལས་འོ་རང་གི་ཆོས་དེ་འོ་རང་གི་སེམས་པ་ལ་ང་བཞག་ནས་དེ་ནས་རང་གི་འགྲོ་སྟངས་དང་རང་གི་སྡོད་སྟངས་ལ་ལས་ཀ་བྱས་ཁུག་ན

དཀོན་མཆོག་གི་གསུང་རབ་ལ་འགྲོ་བའི་སྐབས་ལ་ཡབ་ཡེ་ཤུ་གི་དོན་ལ་འགྲོ་བའི་སྐབས་ལ་དེ་ལས་ཀ་བཙོག་པ་སྤྱི་ཐམས་ཅད་སྤངས་ནས་ང་ད་ཡབ་ཡེ་ཤུ་གི་དོན་ལ་འགྲོ་བ་ཡིན་ང་ཤི་ནས་ང་སངས་རྒྱས་ཞིང་ཁམས་ལ་འགྲོ་བ་ཡིན་ནོ་ཞེས་སྨྲས་ལ་དཀོན་མཆོག་དཀོན་མཆོག་གི་ཐོག་ལ་འོ་རང་འགྲོ་བ་དགོས་ཡོད་འདི་བྱས་ཁུ་ན་དེ་ནས་ཚེ་འདི་དང་ཚེ་ཕྱི་མ་ཚེ་བར་མ་སྤྱི་ཐམས་ཅད་ལ་ཡག་པོ་འོང་གི་ཡོད་དོ་ཞེས་སྨྲས་ཏེ་དཀོན་མཆོག་གིས་འོ་རང་ལ་གསུངས་གནང་སྟེ་ཡོད་དོ་ཞེས་དེ་ནས་དཀོན་མཆོག་ལ་སྐྱབས་བཅོལ་གོ་དགོས་ཡོད་དོ་ཞེས་དཀོན་མཆོག་གི་འགྲོ་སྟངས་ལ་སྐྱབས་བཅོལ་གོ་དགོས་ཡོད་དོ་ཞེས་དཀོན་མཆོག་སྡོད་སྟངས་ལ་སྐྱབས་བཅོལ་གོ་དགོས་ཡོད་དོ་ཞེས

འོ་ན་ཅི་པའི་ན་པའི་དེ་བཞིན་ཁ་ལ་ཉན་ན་ནི་འོ་རང་གི་ཁོང་ཚོ་འོ་མི་མང་བཙོག་པ་པེ་ག་ཡང་ལ་སློབ་བུ་སྟེར་དགོས་ཀྱི་ཡོད་སློབ་སྟེར་ནས་ཡང་འདི་ཡབ་ཡེ་ཤུ་གི་ཆོས་རིམ་གི་དོན་ལ་སླེབས་ན་ཡང་ཁོང་ཚོ་ལ་འོ་རང་རོགས་རམ་ཕན་ཡོད་ཀྱི་ཡོད་མིན་པའི་གི་བས་ན་ཁོང་ཚོ་ག་ལ་འགྲོ་ན་འགྲོ་དེ་ནས་ཁོང་གི་རྩ་ལ་འོ་རང་འགྲོ་འགྲོ་ཡ་མི་ཡོང་ཡོད་དོ་ཞེས་འདི་རྩ་ལ་འགྲོ་ན་ཡང་འོ་རང་ང་བཙོག་པ་ཆགས་ཡོད་དོ་ཞེས་འོ་རང་དུས་ད་ང་བཙོག་པ་ཆགས་ཡོད

དེའི་རུ་བ་ཡབ་ཡེ་ཤུ་གི་སྲ་འོ་དེ་འགྲོ་སྟངས་དང་ཡབ་ཡེ་ཤུ་གི་དེ་ཆོས་ཀྱི་བཀའ་སློབ་ཡ་དང་ཡབ་ཡེ་ཤུ་གི་ཐོག་གི་འགྲོ་སྟངས་མང་པོ་ཡི་ཁེར་ནས་ང་མི་མང་ཚང་མའི་གི་བར་ལ་འོང་གི་ཡིན་ནོ་ཅེས་ཡང་འོ་སྐབས་ལ་ཁྱོད་མི་མང་ཚང་མའི་གི་རེ་ཌི་འོ་ཁ་ཕྱེ་སྟེ།

ང་སང་ཉིན་ཡང་འདི་གི་དུས་ཚོད་ལ་འོ་རང་ཚང་མ་ཡ་ཨ་ས་ཀྱི་སན་དེས་འགྲོ་སྟངས་ཀྱི་སན་དེས་མ་ཡ་གི་སན་དེས་ཁེར་ནས་ང་འོང་གི་ཡིན་ནོ་ཅེས་འདི་ལ་ཐུགས་རྗེ་ཆེ་ཞུ་གི་ཡིན་ནོ་ཅེས་འདི་ཨ་ས་གི་བ་ནི་རེ་ཌི་འོ་གི་ཚོགས་པའི་གི་མི་མང་ཚང་མ་ལ་དགུང་སངས་ཞུ་ནས་ང་བཀྲ་ཤིས་བདེ་ལེགས་ཞུ་གི་ཡིན་ནོ་ཅེས

ཁྱེད་ཚོ་མི་མང་ཚང་མ་དེ་རིང་གི་འདི་ཡབ་ཡེ་ཤུ་གི་དོན་འདི་བྱུང་གི་མི་མང་ཚང་མ་ལ་ང་ཅི་ཞུ་ཟེར་ན། འོ་རང་གི་མི་ཡབ་ཡེ་ཤུ་གི་ཆོས་ཀྱི་འགྲོ་སྟངས་ལ་གདོང་ལས་ཡིད་ཆེས་བྱེད་དགོས་ཀྱི་ཡོད་རེད། ཡིད་ཆེས་དེ་གཙོ་དང་པོ་རེད་ཡིད་ཆེས་དེ་ཆེན་པོ་རེད། ཡིད་ཆེས་བྱེད་དགོས་པ་རེད། འོ་ཁོའི་སྐུ་གསུང་མགོན་གྱི་གསུང་རབ་དེ་དྲང་པོ་ཡིན་པར་འདུག་ཁོང་གི་ཚུལ་ཁྲིམས་དེ་ཡག་པོ་ཡིན་པར་འདུག་མེད་དུ་འོ་རང་གིས་ཧ་གོ་དགོས་པ་ཡིན། དེ་ཧ་གོ་ཟིན་ནས་དེ་ནི་འོ་རང་གིས་ཁུར་དགོས་པ་ཡིན། འོ་ཡ་ད་ཁྱེད་ཚོ་མི་མང་ཚང་མ་ལ་དེ་རིང་ང་གི་འདི་གི་ཆོས་ཀྱི་ཚུལ་ཁྲིམས་དང་འདི་གི་འགྲོ་སྟངས་དང་འདི་སྡོད་སྟངས་དེ་སྟེར་རན་ཏེ་ཁྱེད་ཚོ་མི་མང་ཚང་མ་ལ་ང་འདི་ཁུར་བའི་གི་སྐབས་ལ་ཁྱེད་ཚོ་མི་མང་སེམས་ལ་ཞུ་བཞིན།

ལ་ཡིད་ཆེས་ཞིག་བྱས་ནས་འདི་ཆོས་ཀྱི་འགྲོ་སྟངས་དེ་ང་ལ་ཕན་ཐོགས་ཡོད་ན་ཚེ་འདི་དང་ཚེ་ཕྱི་མ་གཉིས་ཀ་རང་ལ་འདི་ཕན་ཐོགས་པའི་གི་ཆོས་ལུགས་ཞིག་ཡིན་པ་འདུག་མེད་དེ་འོ་རང་གི་བསམ་དགོས་གི་རེད་ད་འདི་བསམ་ནས་དེ་ནས་རང་བསམ་ཟིན་ན་དེ་ནས་འོ་རང་གི་འོག་དེ་དེ་ནས་རང་རང་བཞིན་འཁུར་དགོས་གི་འོ་ད་མི་མང་ཚང་མ་ལ་ང་དང་ད་ཅི་ཞུ་གི་ཟེར་ན་ཁྱེད་ཚོ་མི་མང་ཚང་མའི་གི་འདི་གི་འགྲོ་སྟངས་དང་འདི་གི་སྡོད་སྟངས་དང་ཆ་ཚང་ཁོ་ལ་ཁྱེད་ཚོ་མི་མང་ཚང་མའི་གི་གོ་རོགས་བྱས།

གཞན་དང། གི་ལས་རིམ་ལ། མཇལ་གི་རེད། དེ་རིང་གི་ང་ཁྱེད་ཚོ་མི་མང་ཚང་མ་ལ་དགུང་སངས་ཞུ་གི་ཡིན་ནོ། བཀྲ་ཤིས་བདེ་ལེགས།